འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
བྱིས་པ་ཡི་ཆགས་སྲེད་ཀྱི་གནོད་འཚེ་ཟེར་བ་དེ་ནི་བོད་མིའི་སྤྱི་ཚོགས་ནང་ལ་དམིགས་བསལ་གྱི་དོ་སྣང་ཆེན་པོ་ཞིག་ཡོང་འགོ་བཙུགས་ཡོད་མེད་གང་ལྟར་ཡང། འདི་ནི་དེང་སྐབས་འཛམ་གླིང་ནང་ལ་ཡོད་པའི་འགྲོ་བ་མི་ཡི་དཀའ་ངལ་གྱི་གནད་དོན་ཆེས་གལ་ཆེ་བའི་གྲས་ཤིག་ཡིན་པ་དང། དེ་ནི་འགྲོ་བ་མི་ཞིག་གི་མི་ཚེའི་སྲོག་རྩ་ལ་གནོད་འཚེ་གཏོང་བའི་རྩ་བ་ཞིག་རེད། ཕ་མ་བྱེད་མ་མྱོང་མཁན་གྱི་མི་ཞིག་ལ་མཚོན་ན། འདི་ཡིས་ཉེན་ཁ་ཡི་ཚོར་བ་ཡོངས་སུ་རྫོགས་པ་ཞིག་སླེབས་མི་སྲིད་མོད། འོན་ཀྱང་ཕ་མ་ཡིན་མཁན་གྱི་མི་རྣམས་ལ་མཚོན་ན། འདི་ནི་སེམས་ཀྱི་ཟུར་དུ་དྲན་ཀྱང་སྙིང་རྩ་འདར་དགོས་པའི་གནད་དོན་ཞིག་རེད། དེ་ལྟར་ན་ཡང། ཕ་མ་མང་པོ་ཞིག་གིས་སྣང་མེད་དང་གོ་རྟོགས་མེད་པའི་འོག་ནས་རང་གི་སྙིང་དུ་གཅེས་པའི་བྱིས་པ་ཚོ་ལ་དེ་ལྟ་བུའི་ཉེན་ཁ་འཕྲད་རྒྱུ་ཡོད་མེད་ལ་དོ་སྣང་མི་ཡོང་བའི་གནད་དོན་ཡོད་པ་བརྗོད་མི་དགོས་པ་ཞིག་རེད། ཐེངས་འདིའི་ལེ་ཚན་ནང་ལ་གཅིག་ལ་འདིའི་ཐད་ལ་གོ་རྟོགས་སླེབས་རྒྱུའི་རེ་བ་བྱས་ནས། རྒྱལ་སྤྱིའི་འཕྲོད་བསྟེན་མཁས་པ་ཁག་དང། སྲིད་གཞུང་ཁག་གི་འབྲེལ་ཡོད་སྡེ་ཁག་གིས་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཅི་ལྟར་ཡོང་གི་ཡོད་པ་དང་སུ་ཡིས་བྱེད་ཀྱི་ཡོད་པ། དེ་ལྟར་ཡོད་པའི་རྟགས་མཚན་ག་རེ་མཐོང་རྒྱུ་ཡོད་པ། ཆགས་སྲེད་ཀྱི་གནོད་འཚེ་ཟེར་བ་དེ

མི་སུ་ཡིན་ན་ཡང་རང་གི་ཕྲུ་གུ་རྣམས་ཆེན་པོ་ཆགས་དུས་བདེ་ཞིང་འཇོན་ནུས་པ་ལྡན་པ་ཞིག་ཆགས་རྒྱུར་རེ་བ་མི་བྱེད་མཁན་ཞིག་ཡོད་མི་སྲིད་པ་ཡིན་དུས། རང་གི་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ལས་གཡོལ་བར་བྱེད་རྒྱུ་དེ་རེ་བ་དོན་འགྲུབ་ཀྱི་རྨང་གཞི་གལ་ཆེན་ཞིག་རེད། དེ་ཡང་དང་པོ་འདིར་ཞུ་དགོས་པ་ཞིག་ལ། བྱིས་པ་ཡི་ཆགས་སྲེད་ཀྱི་གནོད་འཚེ་ཟེར་བ་དེ་ཡང་སྙིང་ཅི་འདྲ་ཞིག་ལ་ཟེར་རྒྱུ་ཡོད་པར་ཟེར་ན། དེ་ནི་མི་སུ་ཞིག་གིས་འདོད་ཆགས་ཀྱི་ཚོར་བ་ཡོད་པའི་འོག་ནས་བྱིས་པ་ཡི་མཚན་མ་དང་ལུས་ཀྱི་ཆ་ཤས་འདྲ་མིན་ལ་ལག་པ་དང་ལྕེ་སོགས་ཀྱིས་རེག་པ་དང། ཡང་ན་བྱིས་པ་དེ་ཡི་ལག་པ་མི་དེའི་ཕོ་མཚན་དང་ལུས་ལ་ཐུག་བཅུག་པ་སོགས་འདོད་ཆགས་ཀྱི་ཚོར་བ་ཡོད་པའི་འོག་ནས་ལུས་ཕན་ཚུན་བར་རེག་ཐུག་གི་གནད་དོན་ཚང་མ་དེའི་གྲས་སུ་ཚུད་ཀྱི་ཡོད་པ་ཡིན་པ་མ་ཚད། དེ་བཞིན་དུ་ངེས་པར་དུ་ལུས་ཕན་ཚུན་དངོས་སུ་མ་ཐུག་པ་ཡིན་ན་ཡང་འདོད་ཆགས་ཀྱི་ཚོར་བ་ཡོད་པའི་འོག་ནས་ལུས་ཀྱི་རྣམ་འགྱུར་དང་ངག་གི་སྐད་ཆ་བརྒྱུད་ནས་བྱིས་པ་དེ་ལ་ཆགས་སྲེད་ཀྱི་གནོད་འཚེ་གཏོང་གི་ཡོད་པ་ཞིག་རེད། ད་བར་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་ནང་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་པའི་སྐབས་སུ་རྒྱུན་ལྡན་གྱི་གནས་ཚུལ་ཞིག་ནི། གནོད་འཚེ་དེ་ལྟ་བུ་གཏོང་མཁན་ཕལ་ཆེ་བ་རང་གི་ཉེ་འབྲེལ་དང་བྱིས་པ་ལྟ་མཁན་དེ་བཞིན་བྱིས་པ་དང་འབྲེལ་བ་ཡོད་པའི་ཁྱིམ་མཚེས་ཀྱི་མི་སོགས་ཡིན་པ་ལས། ངོ་མི་ཤེས་པའི་མི་ཡིས་དེ་ལྟར་བྱེད་པ་ཉུང་ཉུང་ཡིན་པ་རེད་འདུག་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་བྱེད་མཁན་དེ་མང་ཆེ་བ་སྐྱེས་པ་ཡིན་པ་དང། ཡང་བྱིས་པ་དེ་ལས་ལོ་ཆེ་བའི་བྱིས་པ་གཞན་གྱིས་ཀྱང་བྱེད་རྒྱུ་ཡོད་པ་ཞིག་རེད། གོང་དུ་ཞུས་པ་ལྟར་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་དེ་ལུས་རེག་ཐུག་བྱེད་པ་དང་རེག་ཐུག་མི་བྱེད་པ་གཉིས་ཀ་ཡོད་པ་ཞིག་ཡིན་པ་དང། དེ་བཞིན་དུ་བྱིས་པ་ལ་ཆགས་སྲེད་ཀྱི་རྩེད་མོ་རྩེད་བཅུག་པ་དང་ཆགས་སྲེད་ཀྱི་པར་དང་བརྙན་པར་སྟོན་པ། རྐང་བཙུགས་ནས་བྱིས་པ་ལ་མི་རྒན་པ་ཡི་ཕོ་མཚན་དང་མོ་མཚན་སྟོན་པ། བྱིས་པ་ཡི་མཚན་མ་དང་ལུས་ལ་པར་རྒྱག་པ། བྱིས་པ་ལ་ཆགས་སྲེད་ཀྱི་རྣམ་འགྱུར་སྟོན་བཅུག་པ། ཆགས་སྲེད་ཀྱི་ཡུལ་ལྟ་བཅུག་པ་དང་སྒྲ་ཉན་བཅུག་པ། བྱིས་པའི་གྱོན་ཆས་ཕུད་ནས་དེའི་ལུས་ལ་ལུགས་དང་མི་མཐུན་པའི་ལྟ་བ་སོགས། མདོར་ན་ཆགས་སྲེད་ཀྱི་ངོ་བོ་མཚོན་པའི་བྱ་བ་ཚང་མ་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་བྱེད་པའི་ཁོངས་སུ་འགྲོ་གི་ཡོད་པ་ཅིག་རེད། དེ་ལྟ་བུའི་བྱིས་པ་ཆགས་སྲེད་ཀྱི་གནོད་འཚེ་གཏོང་བའི་བྱ་བ་དེ་ནི། དུས་ཡུན་རིམ་སོང་གིས་ག་ལེར་བྱེད་པའི་བྱ་བ་ཞིག་ཡིན་པ་དང། དེ་ལ་བརྟེན་ནས་ཕ་མ་ཚོས་རྒྱུན་དུ་དོ་སྣང་དང་བརྟག་དཔྱད་ནན་མོ་བྱེད་དགོས་པ་ཞིག་རེད། དེ་ལྟར་བྱེད་པའི་བརྒྱུད་ནས་བྱིས་པ་དེ་ལ་དངོས་སུ་ཆགས་སྲེད་ཀྱི་གནོད་སྐྱོན་མ་ཕོག་གོང་ནས་སྔོན་འགོག་བྱེད་ཐུབ་པ་ཞིག་ཡིན་པ་རེད། དཀའ་ངལ་ཆེ་ཤོས་དེ་ནི་ཕ་མ་མང་པོ་ཞིག་གིས་དེ་ལྟར་གྱི་གནད་དོན་ཡོད་མེད་ལ་རྟགས་མཚན་གསལ་པོ་ཞིག་མ་མཐོང་བར་དུ་བྱ་བ་གང་ཡང་མི་བྱེད་པར་སྡོད་ཀྱི་ཡོད་པ་དེ་རེད། དེར་བརྟེན་འཕྲོད་བསྟེན་གྱི་སློབ་སྟོན་མཁན་པ་ཁག་གིས་ཕ་མ་ཚོས་དེ་ལྟ་བུའི་དོགས་པ་སླེབས་འགོ་བཙུགས་ནས་ལམ་སང་འབྲེལ་ཡོད་མི་དེ་ལ་སྐད་ཆ་བཤད་དགོས་པ་དང། བྱིས་པ་དེ་དང་མི་དེ་གཉིས་བར་ལ་འབྲེལ་བ་བྱེད་པའི་གོ་སྐབས་མེད་པ་བཟོ་དགོས་པ་ཞིག་རེད། འདི་ནི་མི་དེ་རང་གི་ནང་མིའམ་ཉེ་འབྲེལ་གྲོགས་ཕོ་མོའམ་ཁྱིམ་མཚེས་ཤིག་ཡིན་ན་དེ་ལྟ་བུའི་འབྲེལ་བ་གཅོད་རྒྱུ་དེ་ཧ་ཅང་གི་ཁག་པོ་ཞིག་ཡིན་ན་ཡང། འོན་ཀྱང་རང་གི་བྱིས་པ་ཡི་མི་ཚེ་དེ་ལས་གལ་ཆེ་བ་ཞིག་སུ་ཡིན་ན་ཡང་མེད་པ་ཞིག་ཡིན་དུས་འགྱོད་པ་རྗེས་སུ་སྐྱེ་མི་དགོས་པའང་ནི་སྔོན་ནས་ཆུ་མ་ཡོང་གོང་ནས་རགས་ཟེར་བའི་དཔེ་ལྟར་ལག་ལེན་བྱེད་རྒྱུ་དེ་ཕ་མ་ཡི་ལས་འགན་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད། ནུབ་ཕྱོགས་སུ་ཁྲིམས་ལུགས་ལག་བསྟར་བྱེད་མཁན་གྱི་ལུང་པ་ཁག་ནང་ལ། བྱིས་པ་ལ་དེ་ལྟ་བུའི་ཆགས་སྲེད་ཀྱི་གནོད་འཚེ་གཏོང་བའི་བྱ་བ་བྱེད་མཁན་དེ་ཁྲིམས་འགལ་གྱི་བྱ་བ་ཞིག་ཡིན་པ་དང། ཁྱིམ་མཚེས་དང་ཐ་ན་ལམ་གཞུང་ནང་འགྲོ་མཁན་གྱི་མི་ཡིས་དེ་ལྟ་བུའི་གནས་ཚུལ་ཡོད་པ་མཐོང་བ་དང་དོགས་པ་བྱུང་བ་ཡིན་ན། རྒྱུན་གཅིག་ཁོ་ཚོ་ཡིས་ཉེན་རྟོག་པ་དང་བྱིས་པ་ཡི་བདེ་འཇགས་སྲུང་སྐྱོབ་ཚོགས་པ་ལ་ལན་བསྐྱལ་དགོས་ཡོད་པ་ཞིག་རེད། འོན་ཀྱང་དེ་ལྟ་བུའི་གནས་ཚུལ་ཡོད་མེད་དོགས་སྣང་ཡོང་མཁན་དང་པོ་དེ་ཕ་མ་ཡིན་དགོས་པ་ཞིག་རེད་ལ། ཕ་མ་ཡིས་དེ་ལྟར་མཐོང་ཚེ་གནད་དོན་དེ་ལྷོད་གཡེང་ནམ་ཡང་གཏོང་མི་ཉན་པ་ཞིག་རེད། ཨ་མི་རི་ཀའི་ནང་ལ་མཚོན་ན་ལོ་རེ་རེའི་ནང་ལ་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་པའི་གནས་ཚུལ་ཁག་ཁྲི་ཚོ་མང་པོ་ཡོང་གི་ཡོད་པ་དང། དེ་ལས་མང་ཆེ་བ་ཞིག་ཕ་མ་ཡིས་ཤེས་ཚོར་མ་བྱུང་བའམ་ཉེན་རྟོག་པ་ལ་གནས་ཚུལ་མ་བཤད་པར་ལྷག་གི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། དཔེར་ན་སྤྱི་ལོ་ཉིས་སྟོང་བརྒྱད་ལོ་ལ་ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་འཕྲོད་བསྟེན་དང་མིའི་ཞབས་ཞུའི་ལས་ཁུངས་ཟེར་བ་འདི་ག་རླུང་འཕྲིན་ཁང་གི་འཁྲིས་སུ་ཡོད་པའི་ལྷན་ཁང་དེ་ཡི་གནས་ཚུལ་སྤེལ་དོན་ལྟར་ན། སྤྱི་ལོ་ཉིས་སྟོང་དྲུག་ལོ་ལ་ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་བྱིས་པ་ཁྲི་བརྒྱད་མ་ཟིན་ཙམ་ཆགས་སྲེད་ཀྱི་གནོད་སྐྱོན་ཕོག་ཡོད་པ་རེད། འོན་ཀྱང་ལྷན་ཁང་དེས་ངོས་འཛིན་བྱས་པ་ནི། བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་པ་ཉི་ཤུའི་ནང་ནས་གཅིག་མ་གཏོགས་དེ་ལྟར་བྱུང་ཡོད་པར་ངོས་འཛིན་ཡོང་གི་མེད་པ་ཞིག་རེད། དེར་བརྟེན་ཨ་མི་རི་ཀ་ལྟ་བུའི་བྱིས་པའི་བདེ་འཇགས་ཀྱི་ཆེད་དུ་ཧ་ལས་པའི་དོ་སྣང་དང་ཁྲིམས་ལུགས་ཡོད་མཁན་གྱི་ལུང་པའི་ནང་ལ་དེ་ལྟ་བུའི་བྱིས་པ་ཧ་ཅང་མང་པོ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་གི་ཡོད་དུས། ལུང་པ་གཞན་གྱི་ནང་དུ་གནས་སྟངས་ཅི་འདྲ་ཞིག་ཡོད་པ་ཕལ་ཆེར་བརྗོད་མི་དགོས་པ་ཞིག་ཡིན་པ་རེད། གོང་དུ་ཞུས་པ་ལྟར་དཀའ་ངལ་ཆེ་ཤོས་དེ་ནི་ཕ་མ་ཡིས་རང་གི་བྱིས་པ་ལ་དེ་ལྟ་བུའི་གནོད་འཚེ་ཕོག་གི་ཡོད་མེད་ཤེས་རྟོགས་གདེང་འཁེལ་བ་ཞིག་མ་ཡོང་བར་ནས་ཐོན་ཕྱིར་འགྲོ་གི་ཡོད་པ་གཅིག་རེད། ད་འོ་ན་ཕ་མ་རྣམས་ཀྱིས་དེ་ལྟར་ཤེས་རྟོགས་ཡོང་བའི་ཆེད་དུ་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་པའི་རྟགས་མཚན་ཅི་འདྲ་ཡོད་མེད་ཀྱི་ཐད་ལ་འབྲེལ་ཡོད་ཤེས་བྱ་ཁག་གི་ནང་དུ་སློབ་སྟོན་བྱས་པ་ཞིག་ཞུ་གི་ཡིན། སྤྱིར་བཏང་བྱིས་པ་ཚོ་ཡིས་རང་ལ་བྱུང་བའི་གནས་ཚུལ་དེ། ངག་ནས་བརྗོད་ཀྱི་མེད་ན་ཡང། བརྟག་དཔྱད་བྱས་པ་ཡིན་ན་ཁོ་ཚོ་ཡི་ལུས་ཀྱི་རྣམ་འགྱུར་དང་བྱ་སྤྱོད་ཀྱི་ཐོག་ནས་རྣམ་པ་མཐོང་ཡོང་གི་ཡོད་པ་རེད། དེར་བརྟེན་ཕ་མ་ཚོས་དོ་སྣང་བྱེད་ཡུལ་ཁག་ཅིག་ནི། བྱིས་པ་དེ་ཡི་ལོ་དང་མི་མཐུན་པའམ་རྒྱུན་ཅན་མིན་པའི་བྱ་བ་བྱས་ནས་རང་གི་རྩེད་ཆས་དང་དངོས་པོ་ཡི་བརྒྱུད་ནས་ཆགས་སྲེད་ཀྱི་རྣམ་འགྱུར་སྟོན་པ་དང། མཚན་མོ་གཉིད་ལམ་ངན་པ་བཏང་ནས་ཞེད་སྣང་དང་དངངས་སྐྲག་བྱེད་པ། གཉིད་མི་ཁུག་པ། མི་དང་ཐུག་འཕྲད་མི་བྱེད་པ་དང་ཡང་ན་ཕ་མ་དང་འཐམ་འཁྱུད་ཁོ་ན་བྱེད་པ། གསང་བ་ཆེན་པོ་བྱེད་མཁན་ཆགས་པ། གློ་བུར་དུ་རྒྱུ་མཚན་མི་ཤེས་པའི་སྤྱོད་པ་ལ་འགྱུར་བ་འགྲོ་བ་དང། རང་གིས་རང་ལ་སྤོབས་པ་མེད་པ་དང་ཚོར་བ་ལ་འགྱུར་བ་འགྲོ་བ། ལོ་ཆུང་དུས་ཀྱི་སྤྱོད་པ་ལ་བསྐྱར་ལོག་རྒྱག་པ་དང་ཉལ་ས་ལ་གཅིན་པ་ཡང་ཡང་བཏང་བ། མི་དང་གནས་བྱེ་བྲག་པ་ལ་ཞེད་སྣང་དང་བློ་མི་བདེ་བ་བྱེད་པ། གློ་བུར་དུ་ཁོང་ཁྲོ་ཆེ་རུ་འགྲོ་བ། ལྟོ་ཟ་སྟངས་ལ་འགྱུར་བ་འགྲོ་བ། མི་སུ་ཡི་རྩ་ནས་སྦྱངས་པ་ཡིན་མིན་མི་ཤེས་པའི་འོག་ནས་བྱིས་པ་ཡིས་མི་ཤེས་པའི་ཕོ་མོའི་མཚན་མ་སོགས་ཀྱི་མིང་ཚིག་ཤེས་པ། ལོ་ཆེ་བའི་མི་གསར་པ་ཡི་མིང་འབོད་པ་དང་སུས་སྤྲད་མིན་མི་ཤེས་པའི་རྔན་པ་དང་དངུལ་རག་པ། དེ་བཞིན་དུ་རང་གིས་རང་ལ་རྨ་བཟོ་བ་སོགས་ལུས་ལ་སྐྱོན་བྱེད་པ། མཚན་མ་དང་ཁ་ཡི་ངོས་དང་དེའི་ཉེ་འཁྲིས་ལ་རྒྱུན་ཅན་མིན་པའི་རྟགས་འདྲ་མིན་དང་སྐྲངས་པ། ཡང་ན་ཆགས་སྲེད་བརྒྱུད་ནས་འགོ་བའི་ན་ཚ་ཕོག་པ། མི་ལ་མི་འཁོར་བར་བྲོས་འགྲོ་བ། མི་རྒན་པའམ་བྱིས་པ་བྱེ་བྲག་པའི་མཉམ་དུ་ཁེར་རོ་མ་སྡོད་འདོད་མི་བྱེད་པ་སོགས་ནི། བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་པའི་རྟགས་མཚན་ཞིག་ཡིན་པ་རེད། འོན་ཀྱང་ཤེས་དགོས་པ་དེ་ནི་རྟགས་མཚན་འདི་འདྲ་ཡོད་ཚད་ཚང་མ་ངེས་པར་དུ་ཆགས་སྲེད་ཀྱི་གནོད་འཚེ་ཕོག་པའི་ངེས་པ་མེད་པ་ཞིག་ཡིན་པ་དེ་ནི། དེ་ལྟ་བུའི་རྟགས་མཚན་འགའ་ཞིག་ཕ་མ་གཉིས་ཁ་བྲལ་བའི་སྐབས་དང། ནང་མི་རྐྱེན་འདས་འགྲོ་བའི་སྐབས། སློབ་གྲྭའི་ནང་དཀའ་ངལ་ཡོད་པ་དང། རང་གི་གྲོགས་དང་མི་མཐུན་པའི་སྐབས་སོགས་ཀྱིས་ཀྱང་སྤྱོད་ཚུལ་འདི་འདྲ་སྟོན་གྱི་ཡོད་པ་ཞིག་རེད། ཡང་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་ཡོད་མེད་ལ་ཕྱི་ལུས་ཀྱི་རྟགས་མཚན་གཞན་ནི། མཚན་མ་དང། བཤང་ལམ། ཁ་གང་རུང་ནས་ཁུ་བ་དང་ཁྲག་ཐོན་པ། རྟག་ཏུ་གཅིན་པ་གཏོང་དུས་ན་ཟུག་རྒྱག་པ། ཆབ་ཁང་ནང་སྐྱག་གཅིན་གཏོང་ཤེས་ཚར་བའི་རྗེས་སུ་ཡང་ཉལ་ས་ལ་སྐྱག་གཅིན་ཤོར་བ་སོགས་ཡོང་གི་ཡོད་པ་རེད། ཡང་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་གི་ཡོད་མེད་བརྟག་དཔྱད་བྱེད་ཡུལ་གཞན་དེ་ནི་དེ་ལྟར་བྱེད་པའི་དོགས་པ་ཡོད་པའི་མི་དེའི་སྤྱོད་ཚུལ་ལ་རྟོག་དགོས་པ་ཞིག་རེད། མི་རྒན་པ་ཡིས་བྱིས་པ་ལ་ཆགས་སྲེད་ཀྱི་ཆེད་དུ་བེད་སྤྱོད་གཏོང་གི་ཡོད་མེད་ཀྱི་རྣམ་འགྱུར་དེ་ལས་སླ་པོ་ཤེས་རྒྱུ་ཁག་པོ་ཞིག་ཡིན་པ་དང། འོན་ཀྱང་མི་དེ་ཡིས་བྱིས་པ་ལ་རྩེད་མོ་རྩེ་སྟངས་དང་སྐད་ཆ་ཤོད་སྟངས་ཀྱི་ཐད་ནས་ཕ་མར་བློ་མི་བདེ་བའི་གནས་ཚུལ་ཡོང་གི་ཡོད་པ་ཞིག་རེད། དེ་ཡང་བྱིས་པ་ལ་ཇུས་གཏོགས་ཧ་ཅང་ཆེན་པོ་བྱེད་པ་དང་བྱིས་པའི་སྒེར་གྱི་ཐག་གཅོད་ལ་ངོས་ལེན་མི་བྱེད་པ། བྱིས་པ་ཡིས་མི་དགོས་པའི་རྣམ་འགྱུར་སྟོན་མིན་ལ་མ་ལྟོས་པར་ཁ་སྐྱེལ་བ་དང། པང་འཁྱུད་རྒྱག་པ། ཤུགས་ཚད་བྱ་བ། བྱིས་པ་དེའི་ཆགས་སྲེད་དང་འབྲེལ་བའི་འཚར་ལོངས་ལ་དམིགས་བསལ་གྱི་དོ་སྣང་ཆེན་པོ་བྱེད་པ། བྱིས་པ་དེ་དང་མཉམ་དུ་མི་གཞན་མེད་ས་ལ་དུས་ཚོད་མང་པོ་གཏོང་བ། དུས་ཚོད་མང་ཆེ་བ་བྱིས་པ་དེ་དང་མཉམ་དུ་ཁེར་མ་བསྡད་ནས་མི་གཞན་དང་འབྲེལ་འདྲིས་མི་བྱེད་པ། དྭང་བླངས་ཀྱི་ཐོག་ནས་བྱིས་པ་བལྟ་རོགས་བྱེད་འདོད་ཆེན་པོ་བྱེད་པ། བྱིས་པ་ནང་དུ་འཁྲིད་རྒྱུ་ལ་དགའ་པོ་བྱེད་པ། རྒྱུ་མཚན་གང་ཡང་མེད་པར་བྱིས་པ་དེ་ལ་རིན་གོང་ཆེ་བའི་རྔན་པ་དང་དངུལ་སོགས་སྤྲོད་པ། བྱིས་པ་དེ་གསང་སྤྱོད་ནང་ལ་ཡོད་དུས་དེར་ཡང་ཡང་འཛུལ་བ། བྱིས་པ་བྱེ་བྲག་པ་ལ་དམིགས་བསལ་གྱིས་བྱིས་པ་གཞན་ལས་དགའ་ཞེན་ཆེན་པོ་བྱེད་པ་དང་དེ་ལ་བསྔགས་བརྗོད་དང་སེམས་དགའ་བཅུག་པ། བྱིས་པ་དེ་དམིགས་བསལ་གྱིས་སྤོང་བ་སོགས་ཀྱི་བྱ་སྤྱོད་རྣམས་བྱིས་པ་ལ་ཆགས་སྲེད་གྱི་གནོད་འཚེ་བྱེད་པའི་རྟགས་མཚན་གྱི་གྲས་ཤིག་ཡིན་པ་མཁས་པ་ཁག་གིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ལྟ་བུའི་བྱིས་པ་ལ་ཆགས་སྲེད་ཀྱི་གནོད་སྐྱོན་གཏོང་བའི་བྱ་བ་ཡི་རིགས་མི་རྒན་པ་གཅིག་པུ་མིན་པར་ཆགས་སྲེད་ཀྱི་ཚོར་བ་དང་གོ་རྟོགས་ཡོད་པའི་བྱིས་པ་གཞན་ཞིག་ཀྱང་བྱེད་སྲིད་པ་ཞིག་ཡིན་པར་བརྟེན་ནས། བྱིས་པ་གཞན་གྱི་སྤྱོད་ཚུལ་ལ་ཡང་དོགས་ཟོན་བྱེད་དགོས་པ་ཞིག་རེད། སྔོན་ནས་བཤད་པ་ལྟར་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་གཏོང་མཁན་མང་ཆེ་བ་སྐྱེས་པ་ཡིན་ན་ཡང། བུད་མེད་ཀྱིས་ཀྱང་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་གཏོང་མཁན་ཡོད་པ་ཞིག་ཡིན་པ་ཡིད་འཇོག་བྱེད་དགོས་པ་ཞིག་རེད། དེ་བཞིན་དུ་མཐའ་ན་ཕ་མ་ཡིས་ཀྱང་རང་གི་བྱིས་པ་ལ་ཆགས་སྲེད་ཀྱི་གནོད་འཚེ་བྱེད་ཀྱི་ཡོད་པའི་གནས་ཚུལ་ཡོད་པ་གསར་འགྱུར་བརྒྱུད་ལམ་ཁག་ནང་མཐོང་རྒྱུ་ཡོད་པ་ཞིག་རེད། ཡང་ནུབ་ཕྱོགས་སུ་གནས་ཚུལ་ཡང་ཡང་མཐོང་བཞིན་པ་ཞིག་ནི་བྱིས་པ་ཆུང་དུས་སུ་རང་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་པ་ན་རྗེས་སུ་ཆེན་པོ་ཆགས་པའི་སྐབས་སུ་དྲན་ནས་གནོད་འཚེ་གཏོང་མཁན་གྱི་མི་ལ་གྱོད་གཏུག་བྱེད་པའི་གནས་ཚུལ་ཡང་ཡང་ཡོང་གི་ཡོད་པ་ཞིག་རེད། ཡང་མང་པོ་ཞིག་ཆེས་ལོ་ཆུང་དུས་སུ་གྱོང་ཁ་ཕོག་པ་ཡིན་པ་ལ་བརྟེན་ནས་རང་ལ་ཆགས་སྲེད་ཀྱི་གནོད་འཚེ་ཕོག་ཡོད་མེད་དེ་གསལ་པོ་དྲན་པ་ལ་ལོ་མང་པོ་འགོར་གྱི་ཡོད་པ་དང། དེའི་ཡང་ནི་མང་པོ་ཞིག་གིས་རང་གིས་རང་ལ་ཡིད་ཆེས་མི་ཐོབ་པའམ་ཡང་ན་རང་གིས་རང་ལ་ངོས་ལེན་མི་བྱེད་པའི་འོག་ནས་གཞན་ལ་མི་ཞུས་པར་སྡུག་སྒོམ་རྒྱག་ནས་མི་ཚེ་སྐྱེལ་མཁན་ཡོད་པ་ཞིག་རེད། དེར་བརྟེན་བྱིས་པ་དེའི་མི་ཚེའི་ནང་ལ་དཀའ་ངལ་དེ་ལྟ་བུ་མྱོང་དང་མི་མྱོང་དེ་ཕ་མ་ཡིས་རང་གི་བྱིས་པ་སྲུང་སྐྱོབ་ཡག་པོ་བྱས་མེད་དུ་ཐུག་གི་ཡོད་པ་ཞིག་རེད། གནད་དོན་འདི་ཡི་སྐོར་ནས་ཧ་ཅང་རྒྱུ་ཆ་མང་བ་དང་བྱུང་རབས་ཀྱི་གནས་ཚུལ་ཧ་ཅང་མང་པོ་ཡོད་པ་ཞིག་རེད་འདུག་འོན་ཀྱང་ཐེངས་འདིའི་ལེ་ཚན་ནང་ལ་དེ་ཙམ་ཞུ་རྒྱུ་ཡིན། ཕྱི་རྒྱལ་གནད་དོན་འདི་ཡི་སྐོར་ལ་སྒོར་མོ་ཀློག་རྒྱུ་དང་དོ་སྣང་ཆེན་པོ་བྱེད་རྒྱུ། དེ་ལྟ་བུའི་གནས་ཚུལ་ཤེས་རྟོགས་བྱེད་རྒྱུའི་གོ་སྐབས་མེད་མཁན་གྱི་མི་རྣམས་ལ་མཚོན་པ་ཡིན་ན་ཐེངས་འདིའི་རྒྱང་སྲིང་དེ་དྲན་གསོ་གལ་ཆེན་པོ་ཞིག་ལ་བརྩིས་ནས་ཕ་མ་ཡི་ལས་འགན་ཆེས་ཆེ་ཤོས་དེ་རང་གི་ཕྲུ་གུ་ལ་ཡོད་པའི་མིའི་རིན་ཐང་དང་མི་ཚེའི་འཇོན་ཐང་གི་སྐལ་པ་གང་ཡོད་པ་དེ་སྨིན་ཐུབ་པ་བྱེད་རྒྱུ་ལ་ཆུང་དུས་ནས་སྲུང་སྐྱོབ་ནན་མོ་བྱ་རྒྱུ་དེ་ཡིན་པའི་ངེས་ཤེས་བྱེད་དགོས་པ་ཞིག་རེད། འདིར་ཞུ་འདོད་པ་ཞིག་ནི་ཐེངས་འདིར་བསྒྲགས་པའི་གནས་ཚུལ་འདི་ནུབ་ཕྱོགས་ཀྱི་གནས་ཚུལ་དང་གནས་སྟངས་གཞི་ལ་བཞག་ནས་ཕྱོགས་སྒྲིག་ཞུས་པ་ཡིན་པར་བརྟེན་ནས་འདིའི་ནང་རིག་གཞུང་གི་ཐོག་ནས་མི་འདྲ་བའི་གནས་ཚུལ་ཡོད་སྲིད་པ་ཞིག་རེད། འོན་ཀྱང་གལ་ཆེ་ཤོས་དེ་ཕ་མ་ཡི་དོ་སྣང་བྱས་པ་ཡིན་ན། དོགས་ཡོད་མི་ཡི་བྱིས་པ་དང་འབྲེལ་འདྲིས་བྱེད་དུས་དེའི་སེམས་ནང་ཀུན་སློང་ག་རེ་ཡོད་མེད་ལ་ཕ་མ་ཡི་ཚོར་བ་ཡོང་སྲིད་པ་ཞིག་དང། གལ་ཏེ་ཕ་མ་ལ་དོགས་པ་བྱུང་ཚེ། བྱ་བ་དེའི་ལྷོད་ཡངས་མེད་པར་རང་གི་ཕྲུ་གུ་ལ་གྱོང་ཁ་གཏོང་སྲིད་པའི་མི་སྔོན་འགོག་བྱེད་རྒྱུ་དེ་གལ་ཆེན་པོ་ཞིག་རེད། འདི་ག་ཨ་རིའི་རླུང་འཕྲིན་ཁང་ངམ། VOA། རླུང་འཕྲིན་ཁང་གི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ་ཞུ་རྒྱུ་ཡིན། ང་ལེ་ཚན་འདི་གཙོ་སྐྱོང་དང་ཕྱོགས་སྒྲིག་སྙན་སྒྲོན་བཅས་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ད་ཚོད་མ་ཚད་རིང།